སྡེ་དགེའི་སྟེང་ལས་བྱེད་ཕམ་སྤུན་ཆགས་འདི་ཚོས་ཀྱི་རྣམ་སྨིན་སེམས་སྨོན་ལམ་བཏབ་འདི་གི་བས་ཇོའུ་རུ་ཆེ་བས་ཅིན་དོན་འདི་ར་ཀན་ཆོས་ཀྱི་ཆེ་གི་སྨོན་ལམ་སེ་འདི་གི་བས་ཀན་ཆོས་ཀྱི་རྣམ་སྨིན་བས་བྱིན་རླབས་གུ་བྱིན་རླབས་ཀན་ཆོས་ཀྱི་ཆེ་ཀ་རོ་ལུ་ནའོ་ད་རེ་ཏོ་རུ་ར་ང་ཆེ་ཨ་ལུ་ཆིག་གི་ཁོ་སྨོན་ལམ་བཏབ་ད་ལུ་ང་ཆེ་གི་འདོད་ཆི་ང་ཆེ་ཁོ་གི་བོ་ལོ་ཁ་ལུ་འདོད་གི་བས་ང་ཆེ་ཏོ་ས་འདི་འདོད་ཆི་འདི་འདོད་ད་ལུ་འདི་ཨ་ལུ་འདི་གི

ཡེ་ཤུ་གི་ལུས་སོ་སོ། ཀུན་སྤྱོད་ཀྱི་མཚན་གྱི་ནང་ན་ལུས་ར་གཉན་སྲེ་མི་འཇམ་དང་བུན་སྲིབ་འདི་ཚོ་ག་ར་ལུས་ཀུན་སྤྱོད་ཀྱི་ཀུམ་འདི་ལུས་ཅན་འདི་ཡོད་པའི་གོ་ལས་པའི་ལས་ཤ་ཀ་དྲིན་ཆེ་དང་སྐུ་གཟུགས་བཟང་པོ་ཞེས་སུ་ནི་ཨིན། ད་རེས་ལས་རིམ་གྱི་ནང་ཞིང་བྱེད་ཕམ་སྤུན་ཆ་འདི་ཚོ་བས་རྣམ་སྨིན་མེད་ཀྱི་ལུས་ཀྱི་མ་འགྲོ་བ་ཀྱི་ཉེས་ནི་གི་དེ་ལུས་རྣམ་སྨིན་མེད་ཀྱི་རྩ་གན་འདི་བས་ད་རེས་ཀྱི་འདི་སུ་མེད་ཀྱི་ཆེད་ཀྱི་ལ་བ་ཡུལ་མི་ཀྱི་མོ་བྷལ། Radio། འདི་སུ་མེད་ཀྱི་ཆེད་ར་ཀྱི་ཆི་ན་ར་བེ་རུ། ན་ཚ་དི་ཡོས་རུ་ར། ན་མ་སུ་མེད་ཀྱི་ལ་ལ་དི་ཆུ་བེ་དི། བེ་དི་ཡོས་བ་ད་དུན་དི་གི་བེ། ཡ་ཅི་བན་ཆེ Office ན་ལུ་འཇོག་ད་ལུ། འདི་སུ་མེད་ཀྱི་ལམ་ད་དི་འཇོག་ད་ལུ། ཆེ་ནག་ཚལ་ནལ་བྷ་ལུ་ནུ་ཚོ་དི་ར་དི་ཆུ་ཚོ་དི་གི་བེ་བཞུབ་ད་ལུ། ཆེ་ཕམ་པུན་ཆ་དི་ཆུ་ལུ་མ་དྲོ་མ་དྲོ་གི་ལུ་ཆུ་དི་ཆུ་ང་གི་ཆེ་དགའ་ར་ལུ་ཤིང་ནི་ཨིན། ད་རེས་ཀྱི་ལུའུ་ཇུ་འདི་ནམ་མ་སེ་མེད་ཀྱི་སྐྱོན་བཅོས་ཀྱི་ཀུམ་ནི་ལུ་ང་ཆེ་ཇོ་ཝུ་དག་ལུ་ག་ཅི་བཟུ་མེ་རྣོ་འདི་ཡོད་ག་འདི་གི་གོ་ལས་ང་ཆེ་ཀྱི་ཏའོ་རྟགས་འདི་ཧོང་གེ། འདི་ཁ་ལུ་རྟགས་འདི་ཇོ་ཝུ་དག་ལུ་ང་ཆེ་ཚུ་ག་ར་ལུ་ར་ང་ཆེ་ཚོས་ནམ་མ་སེ་མེད་ཀྱི་མི་ཤི་ནེ་རི་སི་ལབ་ཨིན། ང་ཆེ་མི་ཤི་ནེ་རི་སི་ལབ་ཁོ་མི་དོན་དོན་འདི་ག་ཅི་མོ་སི་ལབ་རུ་ཆི་བ་ཅིན་ཆོ་ཤེས་མི་ཆི།

ཆོས་ཤེས་པ་དང་ལུ་ད་རེས་ང་ཅིག་ལས་བཞི་པའི་རྟགས་དེ་འཇོག་དང་ལུ་འདི་མཛའ་མོ་ལིང་འདི་ན་ལུ་ང་ཅིག་རྟགས་དེ་འཇོག་དང་ལུ་འདི་ང་ཅིག་ལབ་པ་ལུ་ཧི་མི་གི་ཀི་ཏབ་ཡན་ཅིག་པ་ང་ཅིག་གི books ཞེས་ལབ་ཡིན་འདི་ཅོག་ར་ཅིག་པི་ར་ང་ཅིག་མི་འདི་ཚུ་ལས་འདི་ཚུ་མེ་ཤག་དི་པའི་ཡུལ་འདི་ཁ་ལུ་ག་ག་དི་ལུ་འདི་ཚུ་མེ་གི་མི་མ་འགྲོ་མ་འགྲོ་བའི་བྱུང་དི་ཡོད་ག་འདི་གི་སྐུ་ལས་ང་ཅིག་ལུ་འཇུག་དི་ཅི་ཧ་གོ་ཡི།

འདི་གའི་སྟེང་ལས་གོ་གི་མ་འགྲོ་མ་འགྲོ་གི་ལུག་ཅུ་དུས་ཚོད་ཧ་གོ་ཡི། དེ་ལས་པའི་ཅམ་ཅི། འདི་པཱོལ་གྱི་མནའ་མ་ས་མེད་གི་མ་འགྲོ་གི་ལ་ལན་འདི་ཚོད་གོ་གི་ཐབས་ཅི་ཟེར་ལབ་པའི་གི་ལུག་ཅུ་ང་ཅི་ཚོད་ག་ར་གི་ཧ་གོ་དེ་བའི་ཡུལ། ད། འདི་ཚོད་མེད་གི་ཆོ་ཤེས་མི་སྨི་དུས་ཚོད་གི་ག་ཅི་གི་ལུག་ཅུ་ཤེབ་ཨི་ན་འདི་གི་གོ་ལས་ང་ཅི་གི་ཧ་གོ་ད་ལུག་ད་མ་ར་ཆོ་ཤེབ་ད་དུས་འདི་བའི་ཆོ་ག་གི་ཆོ་ཨི་ན། ད་ལ་ལན་ཐབས་གོ་མི་དོན་ད་འདི་ག་ག་ལ་ལན་ཐབས་གོ་ག།

དེ་ར་བེ་རུ་ཨ་ཙི་ཙི་གི་ཏུ་རུ་ཁོ་ར་གི་ལམ་གི་དོན་ལུ་ཁོ་གི་དེ་སུ་མེ་གི་ཁར་ཙ་བེ་ནི་གི་ཏེ་ལུང་ཡང་ཅི་མེ་ཁོ་གི་དེ་སུ་མེ་གི་ག་ཏེ་བེ་ཁོ་གི་སུ་དི་ཅབ་ཛེ་ནི་གི་ཏེ་ལུ་ཇོ་ཨིན་དེ་བེ་ཇོ་ད་ལུ་དེ་མི་དི་ཆུ་གེ་ན་མ་སེ་མེ་གི་ཧ་ཀོ་གོ། དེ་སུ་མེ་ལ་ལན་ཐབ་དི་ཇོ་ད་ལུ་ཀེན་ཆུ་གི་ན་མ་སེ་མེ་ཅི་ལ་བོམ་ན་ཨོང་ཚེ་ཤུ་ནི་ཨིན། དེ་ར་གི་ལས་རིམ་དི་ཇུ་མ་དུ་གི་ཧེ་མ་ལུ་ཇེ་ཕམ་པིན་ཆ་དི་ཆུ་གེ